ཨན་དེ་རིང་བརྗོད་གཞི་དེའི་ཐོག་གླེང་མོལ་གནང་བར་ཨ་མི་རི་ཀའི་མངའ་སྡེ་ནིའུ་ཡོག་དང་ནིའུ་ཇར་སི་ས་གནས་ཀྱི་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བཀྲ་ཤིས་ཆོས་སྒྲོན་ལགས་སྐུ་མགྲོན་ལ་མགྲོན་འབོད་ཞུས་ཡོད་བཀྲ་ཤིས་ཆོས་སྒྲོན་ལགས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་པདྨ་བདེ་སྐྱིད་ལགས། ད་བྱས་ན་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་སྤྱི་ཟླ་གསུམ་པའི་ཚེས་བཅུ་གཉིས་ཉིན་མོ་འདི་ཨ་ནི་ལྷ་སའི་ནང་ལ་ཡ་ད་བོད་ཀྱི་བུད་མེད་ཚོས་ཀྱི་ཨ་ནི་མ་བསྐུལ་དང་བླངས་ཐོག་ནས་རྒྱ་དམར་བཙན་འཛུལ་བ་ལ་ཡང་ངོ་རྒོལ་བྱས་པ་རེད་ད་འདིའི

དུས་རྒྱུན་བྱས་ན་ཁོ་ཚོ་མི་སུམ་ཅུ་ནས་ལྔ་བཅུའི་བར་དུ་མ་ཤི་ཡོང་གི་ཡོད་མ་རེད་ཟེར་བ་གསུང་གི་འདུག་ཁ་ཚ་ན་ང་ཚོས་རྒྱབ་ཆ་རྒྱག་དགོས་འོ་རོགས་ཨ་འདི་བྱེད་དུས་ངེད་ཀྱི་ཟེར་ཆེད་ང་ཚོས་འདིའི་སྟེང་ལ་དབུ་མའི་ལམ་ཅིག་ཏུ་བྱས་ཡོད་རེད་འདི་དུས་མི་ཨོ་སི་མང་པོ་རྡོ་ཅིག་ཕེབས་སོང་རེད་སྤུན་ཟླ་ཨ་འདི་བྱེད་དུས་ང་ཚོས་འདི་ལ་འཆར་གཞི་སྤར་བའི་གྲ་སྒྲིག་བྱས་ཡིན་ཏེ་ཨ་མི་ཧ་ལམ་བརྒྱ་ནས་བརྒྱ་དང་ལྔ་བཅུའི་བར་དུ་ཕེབས་སོང་ཨོ་ཕོ་མོ་ཡོང་ད་ལོག་རོགས་མི་བརྒྱ་དང

དཔའ་བོ་དཔའ་མོ་མང་པོ་ཅིག་མཆོད་མེ་མི་ལུས་ཕུལ་ཡོད་རེད་དེ་དང་མ་ཟད་པའི་ཨ་ནེ་བུད་མེད་སྒེར་ལངས་ཐེངས་དྲུག་ཅུ་དྲན་གསོ་ཞུ་བའི་སྐབས་དེར་ཨ་ནེ་རང་གི་རྒྱལ་ཁབ་དང་མི་རིགས་ཀྱི་སླད་དུ་ཨ་ནེ་རང་སྲོག་བློས་བཏང་མཁན་གྱི་རྒྱལ་གཅེས་དཔའ་བོ་དཔའ་མོ་ཡོངས་ལ་ཨ་ནེ་དྲན་གསོ་འདི་ལྟར་དེ་ལྟར་བྱས་དེ་ཀྱི་མཉམ་དུ་ལ་ང་རང་ཚོའི་ད་ལྟ་ཕྱིས་སུ་ཡང་མཆོད་མེ་མི་ལུས་ད་ལྟ་བར་དུ་ང་ཚོས་ད་དུ་ཕྱིན་ཆད་གཞུང་འབྲེལ་ཧ་གོ་བ་ལ་བརྒྱ་དང། ལྔ་བཅུ་ང་གསུམ་ཅིག་བྱུང་འགྲོ་བ་ལ། ཨ་ཁོང་ཚོའི་ཆེད་དུ་ཨ་ནི་མཆོད་མེ་དང་དེ་འདྲ་ཕུལ་ཡ་དང་དེ་འདྲ་བྱས་ཨ་ནི་སྨོན་ལམ་དང་བྱས་ཨ་ནི་ང་རང་ཚོ་དགེ་བཤེས་འཁྲུངས་སུ་ཞུས་དེ་འདྲ་ཞུས་བྱས་ནས་ང་རང་ཚོ་དངོས་གནས་འདུག་ངའི་བསམ་པ་ལ། གྲ་སྒྲིག་འགྲོ་འོང་ག་ལ་གང་འཚམ་བྱུང་སོང་བསམ་གྱི་འདུག་ལགས།
འོ་ལགས་སོ་རྣམ་པ་ཚོས་ད་ལྟ་དེ་འདྲའི་སེམས་ཁུར་ཞུས་དུས། མ་གཞི་ཡོང་རེ་འདི་པ་རག་དེ་ལ་ཡ་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཨ་ནི་སྤྱི་ཟླ་གསུམ་པའི་ཚེས་བཅུ་གཉིས་ཉིན་མོ་ད་ག་རང་ལས་ཨ་ནི་ལྷ་ས་ལ་ཡ། ད་བུད་མེད་ཚོས་ཀྱི་མ་བསྐུལ་དང་བླངས་ཐོག་ནས་སྒེར་ལངས་བྱས་པའི་སྐོར་ལ། ཉེ་ཆར་ང་ཚོའི་རླུང་འཕྲིན་གྱི་བུད་མེད་ལེ་ཚན་ནང་ལ། དེ་སྔ་དེའི་སྐབས་ལ་ཡང་ལྷ་ས་ལ་ཡོད་པ་ཚེ་སྒྲོལ་དཀར་ལགས་ཀྱིས་དེ་ངོ་སྤྲོད་གནང་ཡོད་རེད་ལེ། དེ་བག་ཙམ་གསན་རོགས་གནང་ང་གཉིས་མུ་མཐུད་བཀའ་མོལ་གནང་གོ། བུད་མེད་སྒེར་ལངས་དེ་དང་པོ་གང་ཡིན་ན་གསུམ་བཅུའི་དུས་དྲན་གནང་བའི་ཤུལ་ལ་ཡ་བུད་མེད་ཚང་མ་ལོ་ད་སེམས་ནང་དངངས་སྐྲག་ཅིག་དང་ཅིག་སེམས་ཁྲལ་ཞེ་པོ་བྱུང་དུས་ཨེ་བུད་མེད་ཚོ་མ་བསྐུལ་དང་བླངས་ཀྱིས་བོད་རྒྱལ་ཁབ་དང་བོད་མི་རིགས་ཀྱི་དོན་དག་ལ་ཡ་ཨན་ཚང་མ་ལོ་མཉམ་དུ་འཛོམས་ནས་པོ་ཏ་ལའི་ཐང་ཆེན་གྱི་དྲི་བུ་ཡུལ་ཁའི་ཐང་དེར་ཡ་བུད་མེད་སྟོང་ཕྲག་མང་པོ་འཛོམས་གནང་ཤག་ཨན་དེའི་ཐོག་ནས་ཨན་གཙོ་བོ་ཀུན་བདེ་གླིང་ཀུན་བཟང་ལགས་དང་དགའ་གླིང་ཤར་ཆོས་ལགས་དང་ཨན་ཝེ་ལགས་ཁོ་རང་ཚོ་དེ་གས་གཙོ་བོ་རྣམ་པས་བུད་མེད་སྟོང་ཕྲག་མང་པོ་བྱས་བྱས་ཨན་བོད་འདི་རང་དབང་རང་བཙན་ཡིན་ཨན་རྒྱ་དམར་བོད་ནས་ཕར་རྒྱུགས་ཤིག་བོད་ཀྱི་བདག་པོ་བོད་མི་ཡིན་གསུངས་ཡ་རབས་དེ་འདྲའི་ཐད་ཨན་བཀའ་སློབ་མང་པོ་གནང་སོང་སྟེ་མི་འབོར་མང་དྲགས་བྱས་ཙང་བཀའ་སློབ་ཞིབ་ཕྲ་སེམས་ལ་ངེས་ཡ་ཟེར་མི་འདུག། དེ་ལྟར་དགྲ་བོའི་ཉེ་བའི་ཐང་ལ་ཡང་འདུ་འཛོམས་གནང་སོང།
བྱས་ཙང་ད་ད་ད་ལྟ་ཚེ་སྒྲོལ་དཀར་ལགས་འདིའི་སྐབས་ད་ཆུང་ཆུང་རེད་དེ་ཡིན་ནས་ད་དུས་དུས་ལྷ་ས་ལ་ཡོད་མཁན་ད་བུད་མེད་ནི་མ་གཞི་ད་མི་མང་མང་པོ་ཞེ་པོ་ཅིག་འདི་འདྲས་མཉམ་ཞུགས་གནང་པའི་ནང་ལ་ཁོ་རང་ཡོད་པ་དང་ད་ག་ནང་བཞིན་ཁོ་རང་སྐུ་མཆེད་དང་འདིའི་རྗེས་ལ་ཡང་ད་བུད་མེད་ཀྱི་སྣེ་འཁྲིད་བ་དེ་ཚོ་མང་པོ་ཞིག་བཙོན་ཁང་ནང་ལ་བཅུག་ཙང་བཙོན་ཁང་ནང་ལ་ལྟོ་སྤྲད་ཀ་ཐད་པ་དང་སོ་སོའི་སྐུ་མཆེད་བཙལ་བྱོས་ཕེ་བྱས་ཙང་བྱས་ཙང་རྒྱུ་ཡི་ཤི་ར་ཡོད་པ་དང་ད་འདིའི་ཉིན་མོ་འདི

ཨ་ནི་གསར་འགོད་དང་འགྲུལ་བཞུད་ཀྱི་ཨ་ནི་རང་དབང་དགོས་ཡོད་ཚུལ་འདི་ཞུས་ཡོད་རེད་ལ་གཉིས་པ་དེ་ལ། གསུམ་པ་དེ་ང་ཚོའི་རྒྱལ་སྤྱིའི་མཉམ་འབྲེལ་མཉམ་འབྲེལ་རྒྱལ་ཚོགས་ཀྱི་གར་སོང་ཆ་མེད་ཀྱི་ཚོགས་ཆུང་ལ་ཨ་ནི་པན་ཆེན་སྐུ་འཕྲེང་བཅུ་གཅིག་པ་ཆེན་པོ་མཆོག་མཆོག་གང་མགྱོགས་གློད་གཏོང་ཡོང་བའི་སླད་རྒྱ་ནག་གཞུང་ལ་ནི་གནོན་ཤུགས་སྤྲོད་རྒྱུ། འབོད་སྐུལ་ཞུས་ཡོད་རེད་ལ། ཨ་ནི་བཞི་པ་དེ་ཨ་ནི་ང་ཚོའི་རྒྱལ་སྤྱིའི་ཆོས་ཚོགས་ཀྱི་དབུ་ཁྲིད་ཚོ་ལ་ཨ་ནི་བོད་ནང་ལ་ཆོས་ཆོས་དང་ཨ་ནི་རང་དབང་སྲུང་སྐྱོབ་ཆེད་བོད་བོད་ནང་ལ་ཆོས་ལུགས་འདྲ་མཉམ་གྱི་ཨ་ནི་དེ་འབོད་སྐུལ་ཞུས་ཡོད་ཞུས་ཡོད་རེད་ལ། ཞུས་འབོད་ཁ་ཤས་ཞུས་དེ་ད་དུང་ཟློག་ཅིང་ཡ་ཙོ།
ནོ་ལེས་ཨེ་རྣམ་པ་ཚོའི་ད་ལྟ་བུད་མེད་ཀྱི

སེམས་མ་བརྩེ་རོགས་བྱེད། སེམས་མ་འདི་ཕྱིར་འཐེན་བྱེད་རོགས་བྱེད། ག་རེ་ཟེར་ན་ང་རང་ཚོ་ཨ་མི་རི་ཀ་ལ་ཡོད་ཙང་རང་དབང་ལུང་པ་ཅིག་ཡིན་དུས་ག་ལ་ཁྱེད་རང་ཚོ་ཁོང་ཚོ་ཚུར་ཕྱིན་ནས་བྱས་ན་འགྲིག་གི་མི་འདུག་ས་འདི་རེད་ང་ཚོ་བོད་ལ་བོད་དང་ཨ་ནི་ད་ལྟ་དང་སྐུ་མདུན་གྱི་མཚན་དང་ནི་བོད Tibet དང་བླ་མ་དང་ག་རེ་ཤེས་སོང་ཚང་མ་ཁོང་ཚོ་གིས་འདི Block བྱེད་ཀྱི་འདུག་འདི་མར Drop བྱེད་རོགས་བྱེད་ས་ང་ཚོ Dragon Fly འདི་ཅིག་དང་པོ་ཆགས་ཀྱི་ཡོད་རེད་ཕྱི་ཟླ་དང་པོ་ཏ་རིག་བཅོ་བརྒྱད་ལ། ཨ་ནི་གཉིས་པ་དེ་ང་ཚོས་ད་ལྟ་འདི་བྱས་པ་རེད་ཨ་ད་ལྟ་དབུ་མའི་ལམ་གྱི་ཅིག་ད་ལྟ་པེ་ཨེར་གྱི་གོ་སྐབས་ཅིག་རག་སོང་ཨ་ད་ལྟ་དབུ་མའི་ལམ་གྱི་ཚོགས་འདུ་དེ་བར་ཕེབས་སོང་ཨ་ལ་ཨ་འདི་དུས་ང་ཚོ་པེ་ཨེར་གྱི་གོ་སྐབས་ཅིག་རག་སོང་གཉིས་པའི་གི་ཨ་རི་ནི་ལྟ་སོང་ལ་ལང་ཨ་ནི་དུས་ཕྱིན་ཨ་འདི་དུས་གོང་དུ་མི་མང་པོ་ཕེབས་སོང་ནིའུ་ཡོག་ན་ཨ་ནི་གསུམ་པ་དེ་ད་ཐང་ད་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པའི་ཐང་ད་ནིའུ་ཡོག་ལ་ཚོགས་ཁང་དུ་དབུས་བྱས་ཨ་ནི་ཡན་ལག་གཉིས་ཏེ་གཞོན་ནུ་དང་བུད་མེད་ཆགས་ཀྱི་ཡོད་ར་ང་རང་ཚོའི་ཚོགས་ཆེ་ཨ་ནི་ཚོགས་པ་ཆེ་ཁག་བརྒྱད་ཡོད་རེད་རྒྱ་གར་ལ་ཚོགས་པ་ཆེ་ཁག་ད་དོན་ལྔ་ཡོད་ར་ནི་བརྒྱད་ཆགས་ཀྱི་ར་ཨ་གསུམ་བཅུ་དུས་དྲན་ད་ལོ་ཕུ་ལོ་དྲུག་ཅུ་འཁོར་བ་ཡིན་ཙང་ང་ཚོ་ཚང་མ་མཉམ་དུ་ལ་མཉམ་ཞུགས་བྱས་ནས་དང་པོ་དེ་ང་ཚོ་དོ་ཆེ་ནས་ཡུ་ཨེན་ནོ་དེ་ལ་ང་ཚོ་སྐུ་མགྲོན་དང་ཆེ་ཁག་མི་ཞུ་ཨ་ནི་གཉིས་པ་དེ་ང་ཚོའི་རྒྱ་མི་གཞུང་ཚབ་མདུན་དང།

གཅིག་པོ་མ་རེད་ལ། ན་ད་ཁྱེད་རང་གིས་ང་ཚོའི་རླུང་འཕྲིན་དེ་བརྒྱུད་བྱས་གཞོན་པ་ཚོ་ལ་ཡང་ག་རེ་གསུང་འདོད་འདུག་གས། ལང་ལོ་གཞོན་པ་ད་ཆ་བཞག་ན་ང་རང་ནང་ལ་ཡིན་ང་ལ་བུ་མོ་གཅིག་ཡོད་རེད་གཉིས་ཁོ་རང་ཆ་བཞག་ན་ངེད་གཉིས་ལ་ཡིན་ཁོ་རང་རྒྱལ་ལོངས་དང་ཨ་མ་ལགས་ཁྱེད་རང་ནིའུ་ཡོག་ནས་ནིའུ་ཇར་སི་རྟག་པར་འགྲོ་དེ་བ་དཀའ་ལས་མི་འདུག་བས་གསུང་དང། ཨ་ནི་དེའི་ཚེ་དེ་ངས་འདི་དངོས་གནས་བྱས་ན་དཀའ་ལས་འདུག་ཡིན་ནས་འདི་ཚོ་ཁྱེད་རང་ཚོས་བྱེད་དགོས་ཡག་ཅིག་ཆགས་ཀྱི་ཡོད་རེད་ལ་ཡིན་མ་འོངས་པ་ལ། ཁྱེད་རང་ད་ནི་རྗེས་མ་ལོ་ཟླ་བ་ལངས་ན་ག་འདྲ་འདུག་ལབ་ཡ། ཨམ་ལགས་ད་ལྟ་ད་ང་ཡོང་ས་ལ་ང་སློབ་སྦྱོང་ཐོན་ནས་བསམ་བློ་གཏོང་གི་ཡིན་གསུང་གི་འདུག་ཨ། ཨ་ད་ང་ནང་བཞིན་ཁ་སང་ང་ཚོ་ནིའུ་ཡོག་ལ་ད་ད་དབུ་མའི་ལམ་སྤེལ་དུས་རེད་ཨ་ནི་ཡིན་ད་ད་ང་ཚོ་ནིའུ་ཡོག་ལ་ད་ད་སྤྱི་འཐུས་ཚུལ་ཁྲིམས་ཀྱིས་ད་ད་ང་ཚོ་ད་ད།

བྱེད་འདོད་འདུག་ཡིན་ན་ང་སློབ་སྦྱོང་ཐོན་དགོས་འདུག་གསུང་གི་འདུག་ཨ། འདི་དངོས་གནས་རེད་ཡིན་ནའི་གི་ཁྱེད་རང་ཚོ་བྱེད་དགོས་ཀྱི་ཡོད་རེད་མ་འོངས་པ་ལ་འདི་ཁྱེད་རང་ཚོས་ཀྱི་ལས་ཀ་ཅིག་ཆགས་ཀྱི་ཡོད་རེད་ཞུ་ཡི་ཨ། ཁོ་ཚོ་མང་པོ་ཅིག་སེམས་ཤུགས་དང་ཡོད་ས་རེད་ད་ཡིན་ནའི་ད་ལྟའི་ཆ་ལ་ནིའུ་ཡོག་ནིའུ་ཇར་སི་འདི་སི་ཐན་ལ་ཅིག་འཁྲུག་པོ་ཅིག་ཆགས་ཏེ་ཡོད་ར་ཁ་སང་ད་ཁ་སང་ཟེར་ནའི་ད་ལོ་གསུམ་བཞི་གི་པོ་རུ་དེ་ལ་ད་ཡིན་ནའི་ད་ལྟའི་ཆ་ལ་ཞི་འཇམ་ཡོང་ང་ད་ཡོང་གི་འདུག་སྟེ་ཨ་ནི་བུད་མེད་འདི་ལ་ངས་འདི་ཁག་པོ་ཅིག། ཁག་པོ་ཅིག་མཐོང་གི་འདུག་ཡང་ག་འདྲས་བྱས་ན་ངས་ཁོ་རང་ཚོ་མང་པོ་ཚོ་ལ་ཞུ་ཡ་བྱུང། འདི་འདྲས་ལབ་ན་ཨེ་འགྲིག་གལ་ཆེན་པོ་འདུག་སེམས་ང་རང་ལྟར་སྒེར་གནས་ཀྱི། གསུང་མཁན་འདི་འདྲ་མང་པོ་འདུག་འདི་འདྲས་དཀའ་ལས་དཀྱིལ་ལ་ཁྱེད་རང་ལངས་ནས་གསུང་མཁན་འདི་འདྲ་མང་པོ་འདུག་རོགས་ལ། ཨ་ཡེ་ཡིད་ད་དེ་ཕ་ཆེ་ད་ཡིན་ནའི་ཁྱེད་རང་ཚོ་བསམ་ནས་ལབ་པ་རེད་ཤ་ཚ་ག་ལ་བསམ་ཡས་མེད་ཟེར་ཡག་པོ་རེད་དེ་ཡིན་ནའི་ད་གང་འདྲས་ད་ང་ཚོ་ཁག་པོ་འདུག་ཅིག་རྙོག་དྲ་འདུག་ཟེར་ནས་མ་ལངས་ན།

མི་བདུན་མ་ཞོ་མར་ལ་ཅུང་བཅུ་གཅིག་དགུ་དགོང་རོ། ཐུགས་རྗེ་གནང་ད་ང་གཉིས་དུས་ཚོད་ཆ་ནས་ད་ག་བཞག་དགོས་འདུག་ཨེ་བྱས་ཙང་དེ་རིང་ང་ཚོས་བཅར་འདྲི་ཞུ་ས་དེ་ནིའུ་ཡོག་དང་ནིའུ་ཇར་སིའི་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བཀྲ་ཤིས་ཆོས་སྒྲོན་ལགས་རེད་བཀྲ་ཤིས་ཆོས་སྒྲོན་ལགས་ཐུགས་རྗེ་གནང། བློ་ཚེ་ཡག་ལགས་ཐུགས་རྗེ་གནང། འདི་དང་ཆབས་ཅིག་ཏུ་ང་ཚོས་ཐེངས་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་དེ་མཇུག་བསྡོམས་ཞུ་གི་ཡོད། རྣམ་པ་ཚོས་ང་ཚོའི་ལེ་ཚན་འདིའི་ཐོག་ལེགས་སྤེལ་ཉེས་འགོག་གི་དགོངས་འཆར་ག་རེ་ཡོད་ན་ང་ཚོར་གནང་སྦྱོར་ཡོང་བ་ཞུ་རྒྱུ་དང། ལེ་ཚན་འདིའི་ཆེད་ཀྱི་དགོངས་འཆར་གནང་སའི་ཞལ་པར་ཨང་གྲངས་ནི། གཉིས་ཀླད་ཀོར་གཉིས་གསུམ་བརྒྱད་གཉིས་ལྔ་ལྔ་བརྒྱད་ཀླད་ཀོར་དང་གློག་འཕྲིན་ཁ་བྱང། youngtibetans@voanews.com། བཅས་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང། ལེ་ཚན་འདི་གཙོ་སྐྱོང་དང་གོ་སྒྲིག་ཞུ་མཁན་པད་མ་བདེ་ཆེན་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།